ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ། Karel མཆོག་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཐུགས་གསོའི་འཚམས་འདྲི་ཞིག་ཕུལ་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་གསར་པ་བརྒྱབ་ནས། རྒྱ་ནག་ཅན་དང་སྤྱི་ཚོགས་རིང་ལུགས་དང་མཐུན་དགོས་པའི་ཚོགས་འདུ་ཞིག་སྐོང་ཚོགས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨོ་སྟྲོ་ལི་ཡའི་ནང་ལ་གཞུང་དོན་ཕྱོགས་བསྐྱོད་གནང་ཡོད་པ་དང། ང་ཚོའི་གནད་ཡོད་མི་སྣ་འདིར་ཡང་ནས་བསྐྱར་དུ་ཕེབས་ཐུབ་པ་ཡིན་ན་བོད་དོན་ཐོག་ལ་དོ་སྣང་དང་སེམས་ཤུགས་འཕར་མ་ཡོང་རྒྱུར་ཕན་ཐོགས་འདུག་ཅེས་ཨོ་གླིང་སྐུ་ཚབ་དོན་གཅོད་ནས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་ལྷ་རྒྱལ་རིན་པོ་ཆེ་མཆོག་གི་ཆོས་ཞུགས་མཛད་སྒོ་དང་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ལྷན་ཚོགས་ཀྱི་ཚོགས་འདུ་དབུ་འབྱེད་ཀྱི་ཐོག་ཚོགས་ཞུགས་གནང་ཆེད་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་གསར་པ་བརྒྱབ་སྟེ་རྒྱ་ནག་ཅན་དང་སྤྱི་ཚོགས་རིང་ལུགས་དང་མཐུན་དགོས་པའི་ཚོགས་འདུ་ཞིག་བསྐོང་ཚོགས་གནང་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ཉིན་རྒྱ་ནག་གཞུང་འབྲེལ་ནང་བསྟན་མཐུན་ཚོགས་དང་རྒྱ་ནག་གི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཟེར་བའི་གཉིས་ཀྱི་གོ་སྒྲིག་འོག་བོད་བརྒྱུད་ནང་བསྟན་ཆོས་དོན་དགོངས་འགྲེལ་གྱི་བགྲོ་གླེང་ཞེས་པ་ཞིག་རྒྱ་ནག་པེ་ཅིང་གྲོང་ཁྱེར་དུ་འཚོགས་ཏེ། བོད་བརྒྱུད་ནང་བསྟན་དུས་རབས་དང་མཐུན་པ་དང་རྒྱ་ནག་ཅན་དུ་བསྒྱུར་བའི་ཁྱད་ཆོས་བརྟན་པོ་བཟུང་ནས་བོད་བརྒྱུད་ནང་བསྟན་གྱི་དགོངས་དོན་ལ་འགྲེལ་བཤད་གསར་བ་བརྒྱབ་སྟེ་རྒྱ་ནག་གི་ཆབ་སྲིད་དང་སྤྱི་ཚོགས་རིང་ལུགས་ལ་ཞལ་འདེབས་ཞུ་དགོས་པ་སོགས་བརྗོད་ཡོད་པ་དང་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ཕན་ཐོགས་ལགས་ནས་བོད་བརྒྱུད་ནང་བསྟན་ལ་དགོངས་འགྲེལ་ཟེར་བ་ནི་ནང་བསྟན་ཆོས་ལུགས་དེ་ཆབ་སྲིད་ཀྱི་ངོ་བོ་བསྒྱུར་ནས་བོད་ཀྱི་དགོན་སྡེ་ཁག་དང་གྲྭ་བཙུན་ཚོས་རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་དགོས་ཐབས་བཟོ་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། དགོན་པ་ཁ་བ་ནས་རྒྱ་ནག་གཞུང་གི་ཁ་ལ་ཉན་བྱས། རྒྱ་ནག་གི་ཁ་ལབ་པ་དེ་མ་ལག་བསྟར་བྱེད་ཡ། དེ་འདྲ་ཅིག་གི་ངོ་བོ་ཇི་ལྟར་སྤྱི་ཚོགས་རིང་ལུགས་དང་མཐུན་པ་དགོས་ལབ་ན་མཐུན་པ་དགོས་ལབ་དུས་རྒྱ་ནག་ཁ་ལ་ཉན་དགོས་ཡ་དང་རྒྱ་ནག་ག་རེ་བྱིས་ལབ་ཡ་དེ་བྱེད་ཡ། དེ་འདྲ་ཅིག་གི་ལས་གཞི་ཅིག་རེད་བྱ། ཐེངས་འདིར་པེ་ཅིང་གྲོང་ཁྱེར་དུ་ཚོགས་པའི་བགྲོ་གླེང་དེའི་སྟེང་བོད་ཁུལ་གྱི་དགོན་སྡེ་ཁག་ནས་གྲྭ་བཙུན་ཉིས་བརྒྱ་འདུ་སྐོང་གིས་རྒྱ་ནག་བོད་ལྗོངས་ལས་དོན་མཐུན་སྦྱོར་ཚོགས་ཆུང་གི་ཚོགས་གཙོ་དགྲ་འདུལ་ཟེར་བས་རྒྱ་ནག་གིས་བོད་མི་དང་བོད་བརྒྱུད་ནང་བསྟན་ལ་ཆེས་མཐོའི་མཐོང་ཆེན་བྱེད་བཞིན་ཡོད་སྟབས་བོད་ཀྱི་གྲྭ་བཙུན་ཚོས་དགོན་སྡེ་རྒྱལ་གཅེས་ཆོས་གཅེས་ཀྱི་སྲོལ་རྒྱུན་བཟང་པོ་དར་སྤེལ་བཏང་བ། བོད་བརྒྱུད་ནང་བསྟན་རྒྱ་ནག་ཅན་གྱི་བླང་བྱ་ཁོང་དུ་ཡང་དག་པར་ཆུད་དགོས་པ་དང་ཆོས་དོན་དགོངས་འགྲེལ་གྱི་གྲུབ་འབྲས་བསྡུ་རུབ་དང་དྲིལ་བསྒྲགས་ཡག་པོ་བྱེད་དགོས་སྐོར་བརྗོད་འདུག་ལ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ལས་གཞི་དེ་ལོ་ཤས་སྔོན་ནས་ལག་བསྟར་བྱེད་བཞིན་ཡོད་ཀྱང་གྲུབ་འབྲས་དམིགས་བསལ་གང་ཡང་བྱུང་མེད་ཅིང། སྲིད་བྱུས་དེ་དག་བརྒྱུད་བོད་ནང་གི་དགོན་སྡེ་ཁག་གི་གྲྭ་བཙུན་ཚོར་དོ་དམ་བྱེད་ཤུགས་ཆེ་རུ་གཏོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། ཆབ་སྲིད་ཀྱི་དྲིལ་བསྒྲགས་ལ་བརྟེན་ཏེ་ཨ་ནི་ད་ལྟ་གི་རྒྱལ་གཅེས་ཀྱི་འདུ་ཤེས་དེ་ཟབ་ཏུ་གཏོང་དགོས་ཡ། དགོན་སྡེ་ལ་དོ་དམ་བྱེད་དགོས་ནོ་འདི་ཆབ་སྲིད་ཀྱི་ཤུགས་འདི་ཆེ་རུ་གཏོང་དགོས་ཡ་དེ་དེ་ཞིག་རེད་དེ་ནི།

ཁྲིད་སྟོན་ཧུར་ཐག་བཅས་བྱས་ཏེ་རྒྱ་ནག་ལུགས་ཀྱི་དེང་རབས་ལ་བརྟེན་ནས་ཀྲུང་ཧྭ་མི་རིགས་ཀྱི་རླབས་ཆེན་བསྐྱར་དར་མངོན་འགྱུར་ཡོང་ཆེད་ཡིན་པ་སོགས་བཀོད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གཞུང་གིས་བོད་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་ནས་བཟུང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་སྲིད་བྱུས་མངོན་གསལ་དོད་པོས་ལག་བསྟར་བྱས་ཡོད་པ་རེད་ལ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་འབྲེལ་འགོ་ཁྲིད་ཚོས་ཞི་ཅིན་ཕིང་བོད་དུ་ཕེབས་སྐབས་ཀྱི་གཏམ་བཤད་དང། བོད་ཀྱི་བཞུགས་མོལ་ཚོགས་འདུའི་ནང་དོན་ཟེར་བ་སོགས་བཤད་དེ་སྔ་གཞུག་ཏུ་ཚོགས་འདུ་རིམ་པའི་སྟེང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་དྲིལ་བསྒྲགས་འདྲ་མིན་བྱས་ཡོད་པ་རེད་ལ་ལྷག་པར་དུ་པཎ་ཆེན་དུ་བསྐོས་པའི་རྒྱལ་མཚན་ནོར་བུས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བའི་ཁ་ཕྱོགས་ཐོག་མཐའ་བར་གསུམ་དུ་རྒྱུན་འཁྱོངས་དགོས་སྐོར་བཤད་ཡོད་པ་རེད་ལ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ Karel Schwarzenberg མཆོག་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་མི་མང་སྤྱི་འཐུས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཐུགས་གསོའི་འཚམས་འདྲི་ཞིག་ཕུལ་བཞག་དེ་ཡང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ Karel མཆོག་རྒྱུན་རིང་སྙུང་གཞི་བཞེས་པའི་རྗེས་དགུང་གྲངས་གྱ་ལྔའི་ཐོག་དགོངས་པ་རྫོགས་ཡོད་པ་དང། སྤྱི་འཐུས་ཚོགས་གཙོ་མཆོག་གིས་དམ་པ་དེའི་སྐུ་ཟླ་ཏེ་རེ་སེ་ཧར་ཌེག་ལགས་སུ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་བའི་ནང། དམ་པ་ཁོང་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བློ་ཕམ་ཆེན་པོ་བྱུང་བ་དང་དམ་པ་ཁོང་ནི་ཆབ་སྲིད་པ་དང་ཕྱི་འབྲེལ་མི་སྣ་གལ་ཆེ་ཞིག་ཡིན་པའི་ཐོག་ཁོང་གིས་སྐབས་གཉིས་རིང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་འབྲེལ་བློན་ཆེན་གྱི་ཐུགས་འགན་བཞེས་པའི་སྐབས་བོད་དོན་ལ་རྒྱབ་སྐྱོར་གནང་ཡོད་པ་དང། དམ་པ་ཁོང་ནས་རྒྱུན་དུ་དམངས་གཙོར་དགའ་ཞེན་དང་མི་གཅིག་དབང་འཛིན་ལམ་ལུགས་འགོག་ཐབས་གནང་མཁན་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་ཞིག་ཡིན་པ་དང། ཁོང་གི་སྐུ་ཚེ་ཧྲིལ་པོ་རང་རྒྱལ་ཁབ་ཀྱི་ཆེད་དུ་སྐུ་ངལ་བསྐྱོན་པ་ནི་གཞན་ལ་སེམས་འགུལ་ཐེབས་གཞི་ཞིག་ཡིན་པ་སོགས་ཐུགས་གསོའི་འཚམས་འདྲི་ནང་བཀོད་ཡོད་འདུག། དེ་བཞིན་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་དམ་པ Karel མཆོག་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཐུགས་ཐག་ཉེ་བའི་མི་སྣ་ཞིག་ཡིན་པ་དང། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་ཟུར་པ་ཝཱ་ལབ་ཧ་ཝེལ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡུལ་དེའི་ནང་གདན་ཞུ་ཞུ་བའི་སྐབས་དམ་པ་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་མྱོང་ཡོད་པ་དང། ཁོང་ནི་རྒྱུན་དུ་བོད་དོན་དང་འགྲོ་བ་མིའི་ཐོབ་ཐང་གི་ཐོག་རྒྱབ་སྐྱོར་གནང་མཁན་ཞིག་ཡིན་སྟབས། ང་ཚོ་བོད་མི་ཚོས་དམ་པ་ཁོང་ནམ་ཡང་བརྗེད་ཀྱི་མ་རེད་ལ། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཁང་གི་ངོས་ནས། བོད་མི་རྣམས་ཀྱི་ཚབ་ཞུས་ནས་དམ་པ་ཁོང་གི་ནང་མི་སྤུན་མཆེད་ཚང་མར། སྙིང་ནས་ཐུགས་གསོ་ཞུ་གི་ཡོད་ཞེས་སྤྱི་འཐུས་ཚོགས་གཙོ་མཆོག་གིས་ཕུལ་བའི་གསུང་འཕྲིན་དེའི་ནང་འཁོད་ཡོད་འདུག། ཡང་གནས་ཚུལ་གཞན་ཞིག་ནང། ལྷོ་ཀོ་རི་ཡའི་མི་དམངས་དང་དགེ་འདུན་པ་རྣམས་ནས་བོད་དོན་ལ་རྒྱབ་སྐྱོར་གནང་བཞིན་པར་ཐུགས་རྗེ་ལེགས་འབུལ་ཞུ་རྒྱུ་དང། དེ་བཞིན་ས་གནས་སུ་བོད་མི་དང་ཀོ་རི་ཡའི་མི་དམངས་ཀྱི་དབར་འབྲེལ་ལམ་བཟང་དུ་གཏོང་ཐབས་སུ་ཉི་འོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ལྷོ་ཀོ་རི་ཡའི་ནང་ལ་གཞུང་འབྲེལ་ཕྱོགས་ཕེབས་གནང་བཞག་དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ནས་བཅུ་བར་ཉི་འོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ལྷོ་ཀོ་རི་ཡའི་ནང་གཞུང་འབྲེལ་ཕེབས་པའི་སྐབས་ལྷོ་ཀོ་རི་ཡའི་ནང་པའི་ཇོ་གྱེ་ལུགས་ཀྱི་དབུས་ལྷན་ཚོགས་ཀྱི་ཚོགས་གཙོ་ཇོ་གེའུང་ལགས་དང་དྲུང་ཆེ་སེའུ་ལྡོག་ལགས་ཀྱིས་གཙོས་པའི་གནད་ཡོད་མི་སྣ་ཁག་དང་མཇལ་འཕྲད་ཀྱིས། ནང་པའི་ལྷན་ཚོགས་ཀྱི་ངོས་ནས་བོད་དོན་ལ་རྒྱབ་སྐྱོར་དང་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་པར་སྐྱོན་བརྗོད་ཀྱི་བསྒྲགས་གཏམ་སྤེལ་བར་ཐུགས་རྗེ་ཆེ་ཞུས་བཞག་དགེ་འདུན་པ་རྣམས་ནས་ཀྱང་བོད་མིར་གདུང་སེམས་མཉམ་སྐྱེད་བསྟན་པ་དང་ཆབས་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ལྡན་པའི་ཐོག་ནས་མགོན་པོ་ཉིད་སྐུ་ཚེ་ཡུན་དུ་བརྟན་པའི་ཐུགས་སྨོན་མཛད་བཞག་ཡང་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཀོ་རི་ཡའི་གྲོས་ཚོགས་ཀྱི་འཐུས་མི་ཇི་སུང་ཧོ་ལ་མཇལ་འཕྲད་ཞུས་ཏེ་བོད་དོན་དང་བྱང་ཀོ་རི་ཡའི་སྲིད་དབང་སྒེར་འཛིན་པ་ལ་བརྟེན་ནས་འཛམ་གླིང་ལ་ཉེན་ཁ་འཕྲད་བཞིན་པ་སོགས་ཀྱི་སྐོར་གྲོས་མོལ་གནང་ཡོད་འདུག་དེ་བཞིན་ཁོང་གིས་སོག་པོ་དང་མན་ཇུའི་གནད་དོན་ལ་རྒྱབ་སྐྱོར་གནང་མཁན་ལྷོ་ཀོ་རི་ཡའི་མཁས་དབང་དང་ཕྱི་འབྲེལ་མི་སྣ་ཟུར་པ་ཁག་དང་མཇལ་འཕྲད་ཞུས་ཏེ་བོད་དོན་སྐོར་ཡང་བཀའ་མོལ་ཞུས་ཡོད་འདུག་ཡང་ཉི་ཧོང་སྐུ་ཚབ་དོན་གཅོད་ཨཱརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་ལྷོ་ཀོ་རི་ཡའི Dongguk University ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་འགན་འཛིན་སོགས་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་སྟེ། གཙུག་ལག་སློབ་གྲྭ་ཁང་གི་ངོས་ནས་བོད་ཕྲུག་བཅུ་ཙམ་ལ་སློབ་གཉེར་གྱི་གོ་སྐབས་གནང་བཞིན་པར་ཐུགས་རྗེ་ཆེ་ཞུས་བཞག་དེ་བཞིན་ཁོང་གིས་ལྷོ་ཀོ་རི་ཡའི་གསར་འགྱུར་ལས་ཁང་ཁག་ཅིག་གི་བཅར་འདྲི་ཡང་དང་ལེན་གྱིས་བོད་དོན་ངོ་སྤྲོད་གནང་བཞག། ཐེངས་འདིའི་གཞུང་འབྲེལ་ཕྱོགས་ཕེབས་དེ་བཞིན་བསླབ་གསུམ་བཤད་སྒྲུབ་གླིང་གི་དགེ་བཤེས་ནམ་མཁའ་ལགས་དང་དགེ་བཤེས་བཟང་པོ་ལགས། དགེ་བཤེས་ཕུན་ཚོགས་ལགས། བསྟན་འཛིན་ཆོས་སྒྲོན་ལགས་བློ་བཟང་ལགས་བཅས་ནས་འབྲེལ་མཐུད་དང་མཐུན་སྦྱོར་གནང་ཡོད་ལུགས་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་གིས་སྤེལ་བའི་གནས་ཚུལ་ཞིག་ལུང་འདྲེན་གནང་ནས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། ཡང་གནས་ཚུལ་གཞན་ཞིག་ནང། བདུན་ཕྲག་འདིའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར་སན་ཕེརན་སིས་ཀོ་ནང་ལ་ཕེབས་ནས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཌེན་མཆོག་དང་མཇལ་འཕྲད་གནང་ཆེད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་བསྐྱར་གསོ་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་རྒྱུན་གནས་བཟང་པོ་ཞིག་ཡོང་བའི་རེ་བ་བྱེད་ཀྱི་ཡོད་འདུག་དེ་ཡང་དེ་རིང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འདི་ནི་ཞི་ཅིན་ཕིང། ལོ་དྲུག་ཙམ་གྱི་རྗེས་སུ་ཨ་མི་རི་ཀའི་ནང་ལ་ཡོང་བ་ཐེངས་དང་པོ་དེ་ཡིན་པ་དང། ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump མཆོག་གི་སྐབས་སུ་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལ་ཕེབས་པའི་སྐབས། སྲིད་འཛིན Trump མཆོག་གིས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཧ་ཅང་བཟང་པོ་ཞིག་ཡོང་བའི་ཁས་ལེན་གནང་ཡོད་པ་རེད། འོན་ཀྱང་དེའི་རྗེས་སུ། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། བདུན་ཕྲག་འདིའི་ནང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་གླེང་སྟེགས་ལྷན་ཚོགས་ཀྱི་ཞོར་དུ་ཞི་ཅིན་ཕིང་དང་ཇོ་པཱ་ཏེན་མཆོག་མཇལ་འཕྲད་གནང་གི་ཡོད་པ་དང། འདི་ནི་ཡུལ་གྲུ་གཉིས་ཀྱི་དབར་ཚོང་འབྲེལ་དང། དཔལ་འབྱོར་ཉེས་ཆད་ཐེ་ཝན་གྱི་གནད་དོན་སོགས་དཀའ་རྙོག་མང་པོ་ཞིག་བྱུང་བའི་རྗེས། དབུ་ཁྲིད་རྣམ་གཉིས་མཇལ་འཕྲད་ཀྱིས་འབྲེལ་བ་བསྐྱར་གསོ་གནང་ཐབས་གནང་རྒྱུ་ཡིན་འདུག་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཞི་ཅིན་ཕིང་དང་སྲིད་འཛིན་ཇོ་བྷ་ཌེན་རྣམ་གཉིས་བྷ་ལིའི་ནང་མཇལ་འཕྲད་གྲོས་མོལ་གནང་ནས་འབྲེལ་བ་བསྐྱར་གསོ་ཡོང་བའི་རེ་བ་བྱས་ཡོད་ཀྱང། དེ་རྗེས་རྒྱ་ནག་གི་ལྒང་བུ་ཆེན་པོ་ཞིག་ཨ་མི་རི་ཀའི་མཁའ་དབྱིངས་སུ་ཁྲིམས་འགལ་གྱིས་འཕུར་སྐྱོད་བྱས་ནས་གསང་མྱུལ་བྱས་པའི་གནད་དོན་གྱི་ཐོག་ནས། འབྲེལ་བ་བསྐྱར་གསོ་ཡོང་རྒྱུའི་ཚབ་ཏུ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་ཀྱི་མཇལ་འཕྲད་འདིའི་ཐོག་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་བསྐྱར་གསོ་ཡོང་བའི་རེ་བ་བྱ་རྒྱུ་དེ་ཁག་པོ་རེད་ཞེས་སིང་ག་པུར་གྱི། NTU། ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོ་ནས། Joseph Liow ཞུ་བས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས Australia ནང་ལ་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་གནང་ཡོད་པ་དང། ང་ཚོའི་གནད་ཡོད་མི་སྣ་འདིར་ཡང་ནས་བསྐྱར་དུ་ཕེབས་ཐུབ་པ་ཡིན་ན་བོད་དོན་ཐོག་དོ་སྣང་དང་སེམས་ཤུགས་འཕར་མ་ཞིག་ཡོང་རྒྱུར་ཕན་ཐོགས་འདུག་ཅེས་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ་བཞུགས་སྒར་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨོ་སི་ཁྲེ་ལི་ཡ་གི་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་ཡོད་པ་དང། ང་ཚོའི་གནད་ཡོད་མི་སྣ་རྣམས་འདིར་ཡང་དང་བསྐྱར་དུ་ཕེབས་ཐུབ་ན། བོད་དོན་ཐོག་དོ་སྣང་དང་སེམས་ཤུགས་འཕར་མ་ཡོང་རྒྱུར་ཕན་ཐོགས་འདུག་ཅེས་ཨོ་སི་ཁྲེ་ལི་ཡ་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་འགྲེལ་བརྗོད་གནང་གི་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བཀའ་བློན་གྱི་ཐུགས་འགན་བཞེས་པ་ནས་བཟུང་ཨོ་སི་ཁྲེ་ལི་ཡ་དང་ནིའུ་ཟི་ལན་གྱི་མངའ་ཁུལ་གྱི་ནང་གཞུང་འབྲེལ་ཕྱོགས་བསྐྱོད་ཆེས་ཐོག་མ་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་པ་བཅུ་བཞི་ནས་འགོ་འཛུགས་ཀྱིས་སྤྱི་ཚེས་ཉེར་གཅིག་གི་བར་བདུན་ཕྲག་གཅིག་གི་རིང་གནང་གི་ཡོད་པ་དང། ཨོ་སི་ཁྲེ་ལི་ཡ་གི་ནང་གི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་མཛད་གཙོ་རྣམ་པ་གང་མང་དོན་གཅོད་ཀྱི་ཁྱབ་ཁོངས་ས་གནས་ཁག་ཏུ་ཕེབས་ཐུབ་པ་དེས། མང་ཚོགས་དང་ལྷག་པར་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་དོན་ལ་དོ་སྣང་ཡོང་བ་དང། དེ་བཞིན་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་ཀྱང་བོད་དོན་གྱི་ཐོག་དོ་སྣང་དང་སེམས་ཤུགས་འཕར་མ་ཡོང་རྒྱུར་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཨན་ནེ་ཅིག་ང་རང་ཚོའི་གནད་ཡོད་མི་སྣ་ཚོ་ཡང་སེ་ཡང་སེ་ཕེབས་ཡོད་ན་ཨན་ནེ་བོད་དོན་གྱི་ཐོག་ལ་དོ་སྣང་གནང་ཡང་དང་ཡང་ཅིག་སེམས་ཤུགས་འཕར་མ་ཡོང་ཡང་དང་དེ་འདྲའི་གནད་འགག་ཆེན་པོ་ཆགས་ཀྱི་འདུག་ད་ཁ་སང་ཁོང་སྲིད་སྐྱོང་ཕེབས་དུས་ཙམ་ནས་གསར་འགྱུར་བརྒྱུད་ལམ་ཁག་དང་ད་ཅིག་གྲོས་ཚོགས་འཐུས་མི་དང་དེ་ཚོའི་ཐོག་ལ་དོ་སྣང་ཧ་ཅང་གི་ཤུགས་ཆེན་པོ་བྱས་ཡོད་རེད། ཨན་ནེ་ད་དེ་རྗེས་ལ་ད་ལྟ་ཁོང་བདེ་སྲུང་གི་བཀའ་བློན

བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བོད་ཀྱི་སྐོར་གྱི་ངོ་སྤྲོད་སྙིང་བསྡུས་ཤིག་གནང་འཆར་དང། སྤྱི་ཚེས་བཅུ་བདུན་གྱི་ཉི་མ་ཡུལ་དེའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཀྱི་ནང་གཞོན་སྐྱེས་ཚོའི་བོད་དོན་དང་བླངས་ཞུ་གཏུག་གི་ཐབས་ཇུས་ཀྱི་ཟབ་སྦྱོང་ཞིག་གནང་བཞིན་པ་གི་ཚོགས་འདུ་དབུ་འབྱེད་ཀྱི་གསུང་བཤད་གནང་འཆར་ཡོད་པ་སོགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟབ་སྦྱོང་གཅིག་ཚེས་བཅུ་བདུན་བཅོ་བརྒྱད་ཉི་མ་གཉིས་རིང་གི་གནང་གི་ཡོད་རེད་དེ། དང་དབུ་འབྱེད་མཛད་སྒོ་ཕེབས་ཡ་དང་གཞོན་སྐྱེས་ཚོ་ལ་བཀའ་སློབ་གནང་ཡ་དེ་ད་ལས་རིམ་གལ་ཆེ་གཅིག་རེད་ཨིན། དེ་ནས་ད་ལྟ་ཁོང་ཕེབས་པའི་སྐབས་སུ་ད་ལྟ་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་དེ་ཚུགས་བཞིན་པ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙམ་ནས་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་ད་ལྟ་འཐུས་མི།

བསྒྲིགས་ཡ་དང། བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨོ་སི་ཁྲེ་ལི་ཡ་གི་ནང་བོད་རྒྱ་མཛའ་འབྲེལ་ཚོགས་པ་ཁག་ལ་ཐུག་འཕྲད་བཀའ་མོལ་གནང་རྒྱུ་དང། ཡང་ཡུལ་དེའི་བློ་འདོན་ལྟེ་གནས་ཁང་དེ་འདྲ་གི་མི་སྣ་ལ་ཐུག་འཕྲད་གོ་བསྡུར་གནང་རྒྱུ་ཡིན་པ། གཞན་ཡང་ནིའུ་ཟི་ལན་གྱི་རྒྱལ་ཁབ་ཀྱི་ནང་ཕྱོགས་ཕེབས་ཀྱིས་ཡུལ་དེའི་བློ་འདོན་ལྟེ་གནས་ཁང་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་འཇགས་གསར་གཏོད་ཀྱི་ལོ་འཁོར་ཚོགས་ཆེན་དུ་ཕེབས་རྒྱུ་མ་ཟད། བོད་ཀྱི་གྲོགས་པོ་དང་ས་གནས་བོད་མི་བཅས་ལ་མཇལ་འཕྲད་ལམ་སྟོན་སོགས་ཀྱང་གནང་རྒྱུ་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་ནང་ཆོས་ཞུགས་ཀྱི་རྟེན་འབྲེལ་མཛད་སྒོ་དང། ཨ་རུ་ནཱ་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་འདུ་ཐེངས་གསུམ་པའི་ཐོག་མགྲོན་འབོད་ཞུས་པ་ཞིག་ཚོགས་ཀྱི་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་ཡོད་པ་རེད་འདུག་དེའི་སྐོར་མོན་ནས་ཡིན་པ་དགའ་ལྡན་བྱང་རྩེ་གྲྭ་ཚང་གི་རྒན་བློ་བཟང་བཟོད་པ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། སྤྱི་བཏང་ནས་ད་ལྟ་ལྷ་རྒྱལ་རིན་པོ་ཆེ་གི་ཚོགས་ཆེན་སྤྲུལ་སྐུ་གི་མཛད་སྒོ་བྱས་ཡོད་རེད་བ། འདི་ལ་ཕེབས་ཀྱི་ཡོད་རེད་དེ་ནང་བཞིན་ཨ་ནི། Arunachal Buddhist Welfare Association ཚོགས་པ་གི་ཡ་གི། Conference ཅིག་བགྲོ་གླེང་ཅིག་ཚོགས་ཡོད་རེད་ད་འདི་ཉིད་རང་རེད། སྤྱི་བཏང་དུ་བགྲོ་གླེང་ལྷ་རྒྱལ་རིན་པོ་ཆེ་གི་མཛད་སྒོ་འདི་གཙོ་བོ་བྱས་འདིའི་ཞོར་ལ་བགྲོ་གླེང་ཚོགས་ཀྱི་ཡོད་རེད་བ། ད་བགྲོ་གླེང་འདི་ཐེངས་གསུམ་པ་ཆགས་ཀྱི་ཡོད་རེད། ད་འདི་ཐེངས་གསུམ་པ་ཆགས་འདུག་སྤྱི་ཚང་དུ་བགྲོ་གླེང་འདི་གི་བརྗོད་བྱ་དང་མིའི་གཙོ་དོན་དག་རང་རེད་སྤྱི་ཚང་ང་ཚོ་ཡ་གི Arunachal ངོ་ཚུལ་ལ་ཆོས་ལ་དད་པ་ཞེ་ཅིག་ཡོད་རེད་དེ་ཡིན་ན་ཡང་ཆོས་སེམས་ག་འདྲ་རེད་ཟེར་ན་ཧ་མ་གོ་ཡང་མང་པོ་ཞེ་ཅིག་ཡོད་ར་མོང་སྟེ། འདི་ལ་གཙོ་བོ་འདི་ཨ་ནི་གཙོ་བོ་འདི་ལྷ་རྒྱལ་རིན་པོ་ཆེ་སྤྱི་ཨ་ནི་འདིས་བྱས་པ་འདི་ལ་ཡག་པོ་འདུག་ཟེར་ནས་རྒྱབ་སྐྱོར་གྱི་རྣམ་པ་ཚུལ་དུ་ཕེབས་ཀྱི་ཡོད་རེད།
ལེ། ད་ལྟ་རིན་པོ་ཆེ་འདི་ཅིག་རྩ་ཆེ་ལོས་དང་གནད་འགག་ཆེ་ལོས་གང་འདྲ་རེད།
རེད་རེད་ད་རིན་པོ་ཆེ་གིས་སྤྱི་བཏང་ནས་སྐུ་ཐོག་གོང་མ་ཁོ་རང་རྩ་ཆེན་པོ་ཞེ་ཅིག་རེད་ཡིན་ན་ཉམ་ཆུང་ཞེ་ཅིག་རེད་བ་ད་ལོ་འདི་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་མཉེས་པོ་ཞེ་དྲག་གནང་མཁན་ཅིག་རེད་བསམ་ནས ྋསྐུ་མདུན་ཡང་ཡང་གསུང་གྱི་ཡོད་རེད་ད་ཇེ་མང་ངེས་ཤོས་ལ་ཡང་ཡ་གི་མུ་ལ་དྭགས་ནས་དང་མུ་ནུབ་ལ་དྭགས་ནས་ཡ་གི་ཨ་རུ་ནཱ་ཅལ་བར་དུ་གང། ངའི་ཤོ་ལ་སངས་རྒྱས་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་མཁན་རིན་པོ་ཆེ་ཆགས་ཀྱི་རེད་ཟེར་ནས་བལྟ་གཅན་ཨ་རུ་ནཱ་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་གཙོ། སེར་བྱེས་དགེ་འདུན་པ་བློ་བཟང་བདེ་ལེགས་ལགས་ནས་ད་ལན་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན། པད་མ་མཁའ་འགྲོ་ལགས་མོན་གྷོ་འདོད་རྒུ་གླིང་དུ་ཕེབས་པའི་མཛད་རིམ་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
ད་སྤྱི་བཏང་སེམས།

དགའ་ལྡན་བྱང་རྩེ་རང་གི་རྗེས་བྱེད་ཨ་ནི་མ་རོལ་མོ་འཇིགས་ཀྱི་ཡི་ག་རེ་ཟ་སྟོང་ཀ། ད་དེ་ལ་ཕེ་གིན། དེ་ནས་ཚང་མ་ལ་ནི་གྲྭ་ཚང་རང་གི་རྗེས་བྱེད་ཨ་ནི། ཨ་སིག་སིག་དེ་ནས་ཅིག་བུ་ཡ་རེ་ཤ། དེ་ནས་སང་གི་ཞོགས་པ་དེ་ནི། ཨ་ནི་ཡི་ག་རེ་ཟ་ཅིག་གི་གདན་ས་ཆེན་པོ་དེ་ནི་དེ། དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་དེ་བླ་སྤྱི་རང་ལ་ནི།

ད་ལན་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་མོན་གྷོ་འདོད་རྒུ་གླིང་དུ་ཕེབས་འབྱོར་བྱུང་སྐབས། འདོད་རྒུ་གླིང་ས་གནས་འགོ་འཛིན་ལས་ཁུངས་ཀྱི་བཀོད་ཁྱབ་འོག་གཞིས་ཁོངས་དེའི་ཚོགས་སྡེ་ཁག་དང་བོད་མི་སེར་སྐྱ་མི་མང་རྣམས་ནས་ཁོང་ལ་ཕེབས་བསུའི་སྣེ་ལེན་ཞུས་གནང་ཡོད་པ་རེད་འདུག་གཞི་རྩའི་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་མོན་ས་ཁུལ་གྱི་ནང་པའི་རྩ་ཆེན་བླ་མ་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པ་མཆོག་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དགོངས་པ་རྫོགས་པའི་རྗེས་སུ་ཁོང་གི་སློབ་ཚོགས་གདུལ་བྱ་རྣམས་ཀྱིས་གསོལ་འདེབས་ཞུས་པ་བཞིན་གཙུག་རྒྱན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཅིག་ཉིན་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་འཁྲུངས་པ། བསྟན་འཛིན་དབང་གྲགས་ལགས་སུ་ལྷ་རྒྱལ་རིའི་སྐུ་ཕྲེང་དགུ་པའི་ཡང་སྲིད་སྐུ་ཕྲེང་བཅུ་པ་ངོས་འཛིན་གྱིས་དབུ་སྐྲ་གཙུག་ཕུད་བཞེས་གནང་ཡོད་པ་རེད་ལ། སྐབས་དེར་མཛད་སྒོའི་ཐོག་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གཙོས་པའི་ཨ་རུ་ནཱ་ཅལ་མངའ་སྡེའི་དད་ལྡན་པ་མི་ཉུང་བ་ཞིག་བཅར་གནང་ཡོད་ཅིང། སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་གསུངས་དོན་ལ། ང་ཚོའི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་གིས་སྐུ་ཡོན་གསན་བསམ་མཐར་ཕྱིན་པ་ཡག་པོ་ཞིག་བྱུང་བའི་སྨོན་འདུན་ཞུ་གི་ཡོད་ཅེས་གསུངས་གནང་ཡོད་པ་རེད། ལྷ་རྒྱལ་རིན་པོ་ཆེ་མཆོག་ནི་མོན་ཁུལ་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ་ཞིག་ཡིན་ཅིང། ཁོང་ནི་ཧི་མ་ལ་ཡའི་འདབས་རྒྱུད་ཀྱི་བླ་ཆེན་ཞིག་ཡིན་པ་རེད། ཨ་རུ་ནཱ་ཅལ་མངའ་སྡེའི་ནང་པའི་སློབ་ཕྲུག་བདེ་དོན་ཚོགས་པ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་པ་དེའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ཨ་རུ་ན་ཅལ་མངའ་ཁུལ་གྱི་ནང་པའི་སློབ་ཕྲུག་སྐྱ་སེར་ཕོ་མོ་བསྡོམས་པས་ཉིས་བརྒྱ་བརྒལ་བ་ཞེས་པ་དང་ལྷན་ཚོགས་དེའི་དམིགས་ཡུལ་ནི་ནང་པའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་སྤེལ། གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི། www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཡུ་རོབ་ནང་བོད་དོན་ཞུ་གཏུག་དང་གཞོན་སྐྱེས་ཀྱི་འཆར་སྣང། བཞུགས་སྒར་རྡ་རམ་ས་ལར་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ནས་ཉི་མ་གསུམ་གྱི་རིང་རྒྱ་གར་ནང་གི་བོད་དོན་ཞུ་གཏུག་གི་ཐབས་ཇུས་དང་སྦྱོང་བརྡར་གྱི་ལས་རིམ་ཞིག་བསྐོང་ཚོགས་གནང་ཡོད་པ་དང། ཡུ་རོབ་ས་གནས་སུ་བོད་དོན་ཞུ་གཏུག་གི་དང་བླངས་ཞབས་ཞུའི་ཐབས་ཇུས་ཚོགས་འདུ་དང། སྦྱོང་བརྡར་ལས་རིམ་ཞིག་ཕྱི་ཟླ་བཅུ་གཅིག་པའི་ཚེས་གསུམ་ནས་ལྔ་བར་ཡུ་རོབ་ཀྱི་ཡུལ་གྲུ་འཇར་མ་ནི་ནང་ཟུར་དུ་འཚོགས་ཏེ། ཡུལ་ལུང་དགུ་ནས་བོད་མི་གཞོན་སྐྱེས་མི་གྲངས་བཞི་བཅུ་ཞེ་ལྔ་ཙམ་ཞིག་ནས་མཉམ་ཞུགས་གནང་ཡོད་པ་མ་ཟད། ཡུ་རོབ་ས་ཁག་སོ་སོའི་ལས་འཆར་གོ་སྒྲིག་གནང་བ་ཁག་སྙན་འབུལ་ཞུས་གནང་ཡོད་འདུག་ཡུ་རོབ་ཀྱི་ཚོགས་འདུ་འདིར་མཉམ་ཞུགས་པ་གཞོན་སྐྱེས་ཚོས་ཚོགས་འདུ་འདིའི་རིགས་མང་ཙམ་དང་དུས་ཡུན་དེ་རིང་ཙམ་དགོས་པའི་དགོངས་ཚུལ་གསུང་མཁན་བྱུང་འདུག་ལ་གཞོན་སྐྱེས་ཕན་ཚུན་དབར་ལ་ཆོལ་ཁ་དང་ལུང་ཚན་གྱི་འཐེན་འཁྱེར་བྱེད་ཀྱི་མེད་པ་འདི་དམིགས་བསལ་དོ་སྣང་འབུར་ཐོན་བྱ་རྒྱུ་ཞིག་བྱུང་བར་འགྲེལ་བརྗོད་གནང་བྱུང། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང་ཡུ་རོབ་ཀྱི་ཡུལ་གྲུ་སྦེལ་ཇི་ཡམ་ནས་བསྟན་འཛིན་དཔལ་སྒྲོན་ལགས་དང། པོ་ལན་ནས་བསྟན་འཛིན་དཔལ་སྒྲོན་ལགས། ཡུ་རོབ་ཨོ་སྟྲོ་ལི་ཡ་ནས་ཐུབ་བསྟན་ཚེ་དབང་ལགས་དང། ལྷ་ས་བ་ཟླ་འོད་ལགས་བཅས་མི་བཞི་དང་ལྷན་དུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨཱ་ནི་འདིའི་སྒང་ལ་ད་ལྟ་འདི་ལ་མང་ཅིག་ཞལ་འདེབས་བྱས་རོགས་ཨཱ་ནི་ང་ཚོས་ལུང་པ་ག་བ་ག་ས་ནས་སླེབས་དུས་ཙམ་པ་ལ་སྤྱི་བཏང་གི་གྲོས་ཚོགས་ལ་དོ་སྣང་སྟེར་མཁན་དཔེ་མང་པོ་འདུག་ཨ་ནི་གྲོས་ཚོགས་ལ་དོ་སྣང་སྟེར་མཁན་དེ་གས་དེ་མང་ཆེ་བློ་ཕམ་མཁན་མང་པོ་བཞུགས་འདུག་བཀའ་མོལ་གནང་སྟངས་ལ་ཡིན་ནའི་འདྲ་གྲོས་ཚོགས་ནང་ཞུ་བ་རྡ་རམ་ས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འདི་ཆ་ཚང་དོ་སྣང་བྱས་ནས་བསྡད་འདུག་ད་ལ་ནི་མི་འདི་ག་རེ་ག་ཐུག་ཅིག་ཞུས་ན་བསམ་ལ་སོང་ནུ། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་དེ་རིང་གི་ལས་རིམ་འདིའི་ཐོག་ལ་ད་ལྟ་ཡུ་རོབ་ནང་ལོགས་ལ་བོད་དོན་ཞུ་གཏུག་དང་ད་གཙོ་བོ་ཐབས་ཇུས་ཀྱི།

མི་སུ་སུ་ཡོད་རེད་གྲོས་ཚོགས་ནང་ལ་སུ་སུ་ཡོད་རེད་བྱས་ཨ་ནི་བདེན་རྫུན་ཆ་ཤས་ཡོད་གང་ཡིན་ཟེར་ན་ད Austria ནང་ལ་བོད་པ་ཨོས་ཡོད་རེད་ནས་བོད་པ་སླེབས་མཁན་ཚོ་གསར་པ་འདྲ་པོ་རེད་ཨ་ནི་ཁོ་ཚོ་དེ System དེ་ཤེས་ཀྱི་མི་འདུག་ཨ་ནི་དེ་ཆ་ཤས་དང་ཤོས་ང་ཚོ་དེ་ཆ་ཤས་བྲིས་ཡོད་རེད། ཨ་ནི་ཟླ་འོད་ལགས་དཀའ་ངལ་ཁྱེད་རང་གི་ས་ཆ་ནང་ལ་ཡ་དཀའ་ངལ་ཡ་དགོངས་པ་ཞིག་ཁོ་ན་ཡོད་ན།

ལའོ། བོད་མི་སྒེར་ལངས་ཉིན་མོ་དེ་སླེབས་དུས་ཙམ་པོ་ལ་ཡིན་ནའི་བོད་མི་སྒེར་ལངས་ཉིན་མོ་དེ་ད་ལྟ་གཟའ་ཉི་མ་འཁེལ་དུས་ཙམ་པོ་ལ་ད་ལྟ་ཚེས་བཅུ་གཅིག་གི་ཉིན་མོ་དེ་ལ་ང་ཚོས་དུས་ཚོད་བཞག་ནས Lobby Day ཞེས་གོ་སྒྲིག་ཅིག་བཏིང་ཡོད། ཨ་ནི་དེ་དུས་ཙམ་པོ་ལ་ཨ་ནི་ང་ཚོས་གི་ལའོ་ཞུ་གཏུག་ཞུ་གཏུག་བྱས་ཀི་ཨ་ནི་དེ་དུས་ཙམ་པོ་ལ་ལན་ག་རེ་ཅིག་ཉམས་མྱོང་དུ་ག་དུས་སར་དུ་འདི་ལ་དཔེར་ན་ང་ཚོ་ཁོ་པ་རྒྱལ་བྱས་ཡིན་ཨ་ནི་འདིའི་མཉམ་དུ་ང་ཚོས་ད་ལྟ་ག་རེ་བཞག་ན་ན Political Party མཉམ་དུ་ང་ཚོས་གི། ཅིག་དེ་བ་ཟོལ་གྱིས་བརྩིས་ཤིང་ཁོ་རང་ཚོའི་གི་དེ་བ་དེ་བ་ལ་ནས་མི་འདུག་ད་ཁོ་རང་ཚོའི་གི་ཐབས་ཀྱི་འཐབ་རྩོད་དཔེར་ན་ཆ་བཞག་ན Green Party Green Party འགྲོ་ཅིག་ན Environment སྒང་ལ་འགྲོ་དུས་ཙམ་པ་ལ་ང་རང་ཚོའི་གི་ཡང་བོད་ཀྱི་ཁོར་ཡུག་སྒང་ལ་ད་ལྟ Environmental Destruction ལས་རོ་ཨིན་ཇི་ཐོག་ལ་དེའི་སྒང་ལ་འགྲོ་ཡ་ད་དེ་འདྲའི་བྱས་ནས་ང་ཚོའི་གི་ཇུས་དེ་འདྲའི་འདྲ་པོ་ཅིག་རེད་ད། ལོས་ལོས་ཨ་ད Austria ལ་སྤྱིར་བཏང་ནས་བོད་དོན་ཐོག་ལ་ཡ་གོ་རྟོགས་ག་འདྲ་ཡོད་རེད་ལ། ད་ད་ད། ངེད་མ་ཡིན་ན་དཔེ་ཡག་པོར་གསར་བ་ད་ད།

ད་ལྟ་སྦྱོང་བརྡར་འདི་ལ་ང་ཚོ་མི་གསུམ་འགྲོ་ཐུབ་བ་བྱུང་ཡོད་རེད། ཨ་ནི་ད་ང་ཚོའི་གི་དང་ཤོས་བསམ་བློ་འདི་ད། ང་རང་ཚོ་ཕ་གི་ལ་མི་ཉི་ཤུ་ཉི་ཤུ་རྩ་ལྔ་ཙམ་ཞིག་ཡོད་ན་ད་ཉི་ཤུ་ཉི་ཤུ་རྩ་ལྔ་དེ་ནང་ག་ཚོད་ད་ང་རང་ཚོའི་ཚུ་ལ། ལས་ཀ་བྱེད་ཐུབ་དོ། ད་དང་པོ་ཉིད་ལ་འོ་འདི་ང་ཚོའི་གི་ད། བསམ་བློ་དང་པོ་འགྲོ་དེ་ངོས་འདི་ཉིད་ད་དཔེར་ན་ཆ་བཞག་ན་ང་ཚོ་ས་གནས་ད་ལྟ་ལྷག་དཀར་གྱི་ལྷག་དཀར་བྱས་ནས་ནི་འཛོམས་ཀྱི་ཡོད་རེད་ང་ཚོ་ཕ་གི་ད་ལྟ University གཅིག་ལ་འཛོམས་ཡས་ཀྱི་ང་ཚོ་ཡི་གོ་སྐབས་གཅིག་རག་ཡོད་རེད་ད་འོ་དེ་ལ་ད་ཕ་གི་འགྲོ་ནས་ནི་གཞོན་སྐྱེས་དང་ད་བོད་པ་ཕ་གི་འཛོམས་སྐྱོག་གང་ཡོད་པ་དེ་ལ་ནི་ད་ལྟ་ང་ཚོ་ད་ལྟ་ཕ་གི་སྦྱོང་བརྡར་ལ་འགྲོ་ནས་ད་ག་འདྲ་ཉམས་མྱོང་བྱུང་སོང་ཚོར་སྣང་བྱུང་སོང་ད་དེ་འདྲ་སེམས་ཤུགས་དང་མྱོང་ཚོར་གསར་པ་སྐྱེས་ཡོད་ར་དེ་དེ་འདྲ་སྦྱོང་བརྡར་དེ་ནས་ཨ་འདས་ལ་ག་འདྲ་བྱུང་སོང་ཨ་ཁོང་ཚོའི་ཁྲོད་ནས་ག་རེ་བྱེད་ཐུབ་ཡོད་ད་ང་ཚོ་མི་ཉུང་ཉུང་ཡིན་པ་ཙམ་གྱིས་བྱེད་ཐུབ་ཀྱི་མ་རེད་ལ་གཉིས་ནས་ང་ཚོས་བསམ་བློ་བཏང་བཏང་བཏང་བྱས་ཡོད་ར་དེ་ནོར་བ་ཡིན་པ་དང་དེ་ང་ཚོ་མི་ཉུང་ཉུང་ཅིག་མ་གཞི་ནས་ནས་ད་ཉུང་ཉུང་ཡིན་པ་འདི་གས་གང་བྱེད་ཐུབ་འདུག་ད་འོ་འདི་སྒང་ལ་ང་ཚོས་ཀྱིས་གྲོས་མོལ་བྱས་དེ་འདྲ་བོ་ཅིག་ད་ད་བསམ་བློ་བྱོས།

བོད་པ་སྟོང་ཕྲག་དྲུག་རེ་གཅིག་ནང་ལོགས་ནས་སྟོང་ཕྲག་གཉིས་མ་གཏོགས་མི་འདུག་ཟེར་འདྲེ་ད་ག་འདྲ་འོས་བསྡུ་སྐབས་འདི་ཚོད་དཔག་ཅིག་བྱེད་ཀྱི་འདུག་ཨང། ད་ལྟ་ཕ་གི་ལ་ཡ་གཞོན་སྐྱེས་མི་རབས་ནང་ལོགས་ལ་བསམ་བློ་འདི་ག་འདྲ་ཅིག་ཡོད་རེད་འདི། ཅིག་དེ་འདྲ་འདུག་ལྟ་ཡོང་དུས་ཙམ་པ་ཁྱེད་རྣམ་ཚོས་ཕ་གིར་ད་རེ། སྦྱོང་བརྡར་དང་ཕ་གིར་ཚོགས་འདུ་འདི་ནང་ལོགས་ལ་ཅིག་གཞོན་སྐྱེས་ཚང་མ་ལོག་ཅིག་ངར་བསྡད་པའི་བཟོ་འདྲ་དེ་འདྲ་ཅིག་རྣམ་པ་ཞིག་འདུག་ཟེར་འདི་འདྲ་གསུང་མཁན་འདྲ་ཡོང་གི་འདུག། རེད། ད་ང་ཚོ་ད་ལྟ་གཞོན་སྐྱེས་དེར་སླེབས་པ་དང་ཕ་མ་མང་ཆེ་དག་ཤུགས་རྒྱ་དང་ནས་ཁྱད་པར་འདུག་དོ་དཔེར་ན་བཤད་ན་དེར་སླེབས་པ་དང་ཁ་ཤས་ཀྱི་ལམ་སང་ལས་ཀ་བྱེད་དགོས་རེད་ཨེ་འདྲི་ལ་ནི་ཨེ་ནི་ཡང་སློབ་སྦྱོང་ཐོག་ལ་ཏིས་ཅིག་གི་མ་ཏིས་རྗེས་ལུས་ཐེབས་འདུག་དོ་ཨ་ནི་ལས་ཀ་བྱེད་གལ་ཆེར་བརྩིས་ནས་ད་ཡིན་ནས་ད་ལྟ་རང་ང་ད་ང་ཚོ་ང་འདྲ་བོ་བྱས་ན་ངའི་ལོ་ཚད་ཁ་ཤས་ཀྱི་ད་གཞི་ནས་མཐོ་རིམ་སློབ་གྲྭ་ཐོན་བྱས་ནས་ད་དེའི་སློབ་སྦྱོང་དང་ནི Motivation མང་ང་ཡོད་རྒྱུ་འདྲ་བོ་ཞིག་འདུག་ལ། ད་ང་ང་རང་བསམ་ཚུལ་ལ་ད་དེ་འདྲ་གོ་ནས་ལོ་ལྔ་བཅུ་ནང་ལོགས་ལ་ནི་གཞོན་སྐྱེས་མང་པོ་ད་སློབ་སྦྱོང་གང་ཅུ་མང་ཅུ་བྱེད་ནས་ནི་ད་བོད་དོན་ཐོག་ལ་དོ་སྣང་མང་བྱེད་མཁན་ཅིག་རེ་བ་ཤུགས་ཆེན་པོ་ཡོད་ནི་དེང་སང་བོད་སློབ་གྲྭ་ལ་བོད་བོད་ཡིག་ཡག་པོ་སྦྱང་ན་ད་ཚང་མ་ནི་གི་ཡར་རྒྱས་འགྲོ་གི་འདུག་བསམ་གི་འདུག། ཨེ་ཛི་པེ་རི་ལ་ང་སྦེལ་ཇེམ་དེ་ས་ཆ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་དཔེར་ན་ད་ད་ཡི་ཡུ་ཡུ་རོབ་མཐུན་ཚོགས་རེད་ཡུ་རོབ་གྲོས་ཚོགས་ཀྱི་ད་ལྟེ་གནས་བཟོ་འདྲ་ཅིག་རེད་ད་ཨ་མི་རི་ཀ་ད་ཨོ་སི་ཀྲི་ལི་ཡ་ད་ཡུ་རོབ་མཐུན་ཚོགས་ཟེར་དེ་ཚོ་ད་བོད་དོན་ཐོག་ལ་ཞེ་པོ་ཅིག་དོ་སྣང་བྱེད་མཁན་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ཨི་གེ་ལ་བོད་དོན་ཞུ་གཏུག་སྒང་ལ་ཅིག་ད་ལྟ་བར་དུ་ཞེ་པོ་ཅིག་ད་གནང་ད་གནང་གི་འདུག་དེ་ནས་ཞེ་པོ་ཅིག་རྡོག་རྡོག་འདྲ་ཅིག་ནུས་པ་ཐོན་ཡ་འདྲ་ཅིག་དཔེར་ན་ཁྲིམས་བཟོ་འདྲ་དེ་བཟོ་ཡ་ད་དེ་འདྲའི་སྒང་ལ་ནུས་པ་ཐོན་གི་མི་འདུག་དེའི་ཐོག་ལ་ག་རེ་གནང་དགོས་རེད་དགོངས་གི་འདུག་ཁྱེད་རང་གི་ཁྱེད་རང་སྒེར་གྱི་དགོངས་ཚུལ་བྱས་ན། རེད་དེ། དེ་སྔོན་ནས། དེ་འདྲ་བོ་ལ་སོ་ཁ་ཅིག་ན། ད་ང་ཚོ་འདི་བྱེད་ཀྱི་ཡོད་ཟེར་དེ་བཞིན་ང་ཚོ་ངའི། ལོ་ཚད་དེ་ད first generation ཆགས་དུས་ད་གཞི་ནས་ང་ཚོ། ལ་ང་ཁ་ཅིག་ད། དུས་ཚོད་ཆགས་ཀྱི་འདུག་ར་ཁ་ཅིག་འདི་སྔོན་དེ་ལ་ནི་འདི་འདྲ་བོ་སློབ་སྦྱོང་ད་འདི་མེད་དུས་ནི་དངོས་གནས་རེད་བྱ། ཨི་ཡུ་ཐོག་ལ་ང་ཚོ་ཞེ་དྲག་བྱེད་ཐུབ་མི་འདུག་ད་ཡིན་ནས། ད་ལྟའི་ནས་ད་གཞོན་སྐྱེས་མང་པོ་ཡོད་དུས་ཨཱ་ནི། སློབ་སྦྱོང་ཡང་མང་པོ་རག་དུས་ད་ལྟ་ང་ཚོ Office of Tibet མཉམ་དུ་སྐད་ཆ་བཤད་ཡོད་རེད་དོན་གཅོད་མཉམ་དུ་ཁོ་རང་ཚོས་ང་ཚོ་མཉམ་དུ EU Hearings ལ་མཉམ་དུ་ཁྲིད་འགྲོ་ཡ་ད་ཨཱ་ནི་ང་རང་ཚོ་ལ་དེ་བྱེད་ཀྱི EU འགྲོ་སྟངས་རེད་ད་དེ་ཚོ་ཚང་མ་ང་ཚོ་བསླབ་པའི་ཁ་ཆེ་ད་དེ་བེད་སྤྱོད་བྱེད་ཐབས་སྐད་ཆ་བཤད་ཡོད་རེད། ལོས་ལོས། ནས་ཐུབ་བསྟན་ཚེ་དབང་ལགས་ད་སྤྱི་བཏང Austria བོད་པ་ཞེ་དྲག་ཡོད་མ་རེད་ཡིན་ནས་ད་ད་ལྟ་ཁྱེད་རང་ཚོའི་ཕ་གིའི

རག་ཐུག་རེད་བསམ་གྱི་འདུག་ད statement ཡིན་ན་ཡིན་ཆད་ད་ཁྲིམས་བཟོ་ཡག་དེ་དཀའ་ལས་ཁག་པོ་རེད་བསམ་གྱི་འདུག་ཨ་རིའི་འདྲ་པོ་ལ་དེ་ཁྲིམས་བཟོ་ས reciprocal access དེ་དཀའ་ལས་ཁག་པོ་རེད་བསམ་གྱི་འདུག་གང་ཡིན་ན Austria neutral country ར་ནས་ང་ཚོ་སྤྱི་བཏང་ནི་ད་ད་ད་ད་གར་དཀའ་ངལ་ཡོད་ན་སྤྱི་བཏང་ནི support མི་འདུག་བོད་དོན་སྐོར་ལ་ཤེས་ངེས་མི་འདུག

ད་ལྟ་ང་ཚོའི་གི་ཁོ་རང་ཚོ་གི་ད་ལྟ་ང་ཚོའི་གི Political Party མང་པོ་ཡོད་རེད་དེ་ལ་ཆབ་སྲིད་གི Party དེ་ཨ་ནི་ད་ལྟ་ང་ཚོའི Green ལ་ཆབ་སྲིད་ཚོགས་པ་མང་པོ་ཡོད་དུས་ཙམ་པ་ལ་ཕ་གིའི Green Party ལ་ནི Party ལྗང་ཁུ་དེ་ཆ་ཚང་དེ་ཁོར་ཡུག་སྲུང་སྐྱོབ་ཐོག་ལ་རེད་ཨ་ནི་ང་ཚོའི་གི་ད་ལྟ་རྩ་དོན་གི་བོད་པའི་གི Environmental

ད་ལྟ་འཐུང་ཆུ་ལེགས་ལ། ལོ་རེ། འཐུང་ཆུ་དེ་བོད་ཀྱི་འཐུང་ཆུ་སྒང་ལ་ནི་ང་ཚོས་ཀྱི་ཁོ་རང་ཚོས་ལ་ཅིག་གང་ཅིའི་ཐོག་ལ་ཡིན་ནའི་ཅིག་ཅིག་རྒྱ་མིའི་ཀྱི་གནོད་ག་ཚོད་སྐྱེལ་སྐྱེལ་གྱི་ཡོད་མེད་དང་དེའི་ཐོག་ལ་ང་རང་ཚོས་ཀྱི་ཁོ་རང་ཚོས་ལ་འབོད་སྐུལ་འདྲ་པོ་ཅིག་དང་ཁོ་རང་ཚོས་ལ་རྒྱ་མིའི་ཨ་ད་རྒྱ་མིའི་སྒང་ལ་ཡིན་ནའི་ག་རེ་དེ་རྒྱ་མིའི་གཞུང་སྒང་ལ་ཡིན་ནའི་ཅིག་བཀག་སྡོམ་ཅིག་གི་ཡན་དེ neutral country རེད་དེ་ཡིན་ནའི་ང་རང་ཚོ་ཐོག་ནས་འབོད་འབོད་སྐུལ་གང་ཐུབ་ཐུབ་ཀྱི་ཞུ་དགོས་དེ་ང་རང་ཚོ་ཀྱི་ལས་འགན་འདྲ་པོ་ཅིག་ཆགས་དུས་ཙམ་པ་ལ་ད་དེ་འདྲའི་འདྲ་པོ་ཅིག་ཆ་ཤས་སྟེང་ནས་བཞག་ཡོད་རེད་ད་ད།

རྣམ་པ་ཚོས་ཀྱི་རྒྱལ་ཚོགས་དང། ཡུ་རོབ་གྲོས་ཚོགས་ནང་དུ་ཤུགས་རྒྱབ་ཐུབ་ཡོད་ཁེལ་ཡོད་རེད་པས་ལོ། ད་གྲོས་ཚོགས་ནང་ལ་ཞུས་པ་རེད་བྱས་ན་ད་ང་ཚོའི་ཀྱི་པོ་ལན་ཁོ་རང་གི་ད་གྲོས་ཚོགས་ནང་ལ་ཚོ Tibet Support Group ལབ་མཁན་ཅིག་ཡོད་རེད་ད་དེ་ཤུགས་ཆེ་ཆུང་དེ་ད་ད་གཞུང་ལ་རག་ལས་ཀྱི་འདུག་གཞུང་ག་གི་སླེབས་པ་རེད་བྱས་ནས་དེ་ལ་དཔེ་རག་ལས་ཀྱི་འདུག་ཡིན་ནའི་ད་ད་ཡག་པོའི་ཆ་ལ་ཅིག་བལྟས་པ་རེད་བྱས་ན།

སྐྱབས་མགོན་རིན་པོ་ཆེ་དེང་སང་ད་ཡུ་རོབ་ནང་དུ་ཕར་ཆིབས་བསྒྱུར་བསྐྱངས་ཡག་དེ་གི་ཉིས་སྟོང་བཅུ་བདུན་གི་རྗེས་ལ་ཧ་ལམ་ད་ཆིབས་བསྒྱུར་བསྐྱངས་གནང་གི་ཡོད་མ་རེད་ད་མཛད་འཕྲིན་གཅིག་དམིགས་བསལ་མཛད་རིམ་དེ་འདྲ་ཡོད་ན་མ་གཏོགས་ད་སྦེལ་ཇེམ་ནང་ལོགས་ལ་སྐུ་ཚབ་དོན་གཅོད་མཉམ་དུ་རྣམ་པ་ཚོ་ཕྱག་ལས་གནང་ཡག་སྐོར་ཅིག་དཔེ་ཅིག་བཀའ་གནང་སོང་ད་ཡིན་ན་ཁ་རྩང་ར་མདའ་ཕ་གིའི་གཞོན་སྐྱེས་ཀྱི་ཚོགས་འདུ་འདིའི་ནང་ལ་ཡ་སྐུ་ཚབ་དོན་གཅོད་ཡུ་རོབ་ནང་གི་སྐུ་ཚབ་དོན་གཅོད་ཚང་མ་ཕེབས་འདུག་ག་དེ་དུས་སྐབས་རེ་སྐབས་རེ་ཡང་སྐུ་ཚབ་དོན་གཅོད་ལས་ཁུངས་གཅིག་པུ་མ་ཡིན་པ་དོན་གཅོད་ག་ཚོད་ཡུ་རོབ་རང་གླིང་རང་གི་ཚུགས་མཉམ་འབྲེལ་བྱས་བྱས་དཔེར་ན་རྒྱལ་ཚོགས

སོ་སོས་ཀྱི་ད་ང་རང་ཚོ་དང་པོ་སོ་སོ་སྦྱོང་བརྡར་བྱེད་དགོས་འདུག་ཡོད་ར་དངོས་གནས་ང་འདི་ཉི་མ་ང Politics ལ་ཅིག་ཆབ་སྲིད་ལ་དབྱིངས་མེད་འདྲ་པོ་ཅིག་ལབ་ཀྱི་ཡོད་ད་ཡིན་ན་བོད་པ་ཆགས་པ་ཙམ་གྱིས་ད་ང་རང་ཚོ Politics ལ་དོ་སྣང་བྱེད་དགོས་འདུག་ཨ་ནི་ད་དང་པོ་གཞོན་སྐྱེས་ནང་ལོགས་ལ་ང་རང་ཚོ་སྦྱོང་བརྡར་བྱེད་ཡག་དེ་གལ་ཆེན་པོ་རེད་ཤག་ཨ་ནི་ད་དང་པོ་རང་ག་ཧོ་དེ Step དེ་ཡིན་ར་ཨ་ནི་དོན་གཅོད་ཀྱི་དོན་གཅོད

ཁྱེད་རང་སྦེལ་ཇམ་ད་ལྟ་རང་གསུངས་སོང་ང། ཨ་ལེ་བོད་གཞོན་སྐྱེས་ཚོས་ཀྱི་སོ་སོ་གོ་རྟོགས་སྤེལ་དགོས་འདུག་སོ་སོ་ཨ་ལེ་སྦྱང་དགོས་འདུག་གསུངས་སོང་ང། ད་རེས་ཕ་གི་ཕལ་ཆེར་ཡོ་རོབ་ནང་ལོགས་ཀྱི་གཞོན་སྐྱེས་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ད་བཞི་བཅུ་ཞེ་ལྔ་ལྔ་བཅུ་ཙམ་དེ་ཐུག་གནང་པ་རེད། ག་རེ་གཅིག་གསར་པ་རེ་བོ་ད་རེས་ཕ་གི་ཡོ་རོབ་ནམ་རྒྱུན་སྦེལ་ཇམ་ནང་ཁྱེད་རང་ཚོ་ཕྱག་ལས་གནང་བ་ད་རེས་མཉམ་དུ་འཛོམས་བྱས་ཁྱད་པར་རེ་ག་རེ་རག་གནང་སོང་དེ་ནས་ཕ་བོད་དོན་སུ་བ་ཐང་ཤོད་རེ་བོ་གཅིག་གསར་པ་རེ་ག་རེ་ཤེས་གནང་སོང། གསར་བ་ཤེས་ཡག་ལ་ན་ཉེས་ཀྱི་འདི་འདྲས་འགྲོ་ཚོགས་འདུ་ནས་གལ་ཆེན་པོ་དཔེ་མཐོང་སོང། གཅིག་ང་རང་ཚོ་མཉམ་དུ་ལས་ཀ་བྱེད་པའི་དུས་གཅིག་གཅིག་ངོ་ཤེས་ཡག་གཅིག་གཅིག་གྲོགས་པོ་བྱས། འདི་ངས་དཔེ་ཡག་པོ་མཐོང་སོང་ར་ཚོགས་འདུ་དེ་ནས་ད་ནི་སྐྱེས་ང་ཚོ་ཡུ་རོབ་ནང་ལོགས་ལ་སྐྱེས་འདྲ་མི་འདྲ་ལུང་པ་ག་བ་ག་ས་ཞིག་ད་སྐྱེས་ཡོད་རེད་ཨ་ཁྲིམས་འདི་ཚོ་ཤེས་དུས་ད་མི་མང་བ་ལ་བསྙབ་ཐུབ་གོ་ར་འོ་འདི་གལ་ཆེན་པོ་དཔེ་མཐོང་སོང།

གལ་ཏེ་བོད་སྐད་རྒྱབ་མ་ཐུབ་དུས་ཙམ་པ་ལ་གཅིག་བློ་ཕམ་འདྲ་ཅིག་ཡོང་གི་ཨ་ད་ལྟའི་ཆ་ལ་དེ་ཧ་སང་ང་རང་ཚོ་གི V-TAG ལ་དེ་སྤྱིར་བཏང་གི་གདེང་འཇོག་ཅི་རེད་བྱ་བོད་པའི་སྤུ་གུ་གལ་སྲིད་བོད་སྐད་མ་ཤེས་མ་ཤེས་ན་ད་ཨ་ཅང་ཅང་རུ་བ་བོད་སྐད་མ་ཤེས་པ་འདྲ་ཅིག་ཡིན་ན་དེ་ལ་གདེང་འཇོག་འདྲ་ཅིག་བྱེད་ཀྱི་འདུག་ང་རང་ཚོ་གི weakness དེ weapon ལ་བཟོས་བྱ་རུ་བ་གཉིས་ནི་ད་རིང་འདི་ཡའི་ཨ། ཅིག། ས་ཆ་ག་བ་ག་ས་ནས་སླེབས་དུས་ཙམ་པ་ལ་ནམ་རྒྱུན་ཡིན་ན་སྔོན་མ་ཡིན་ན་ཅིག། ཅིག། ག་ཚོད་རེད་ཁྱེད་རང་མདོ་སྟོད་ནས་ཡིན་པས་དབུས་གཙང་ནས་ཡིན་པས་ཨ་མདོ་ཡིན་པས་ལྷ་ས་ཡིན་པས་ལབ་ནས་འདི་འདྲ་མང་པོ་ཅིག་བཤད་ཡོད་ད་ལོ་འདི་ལ་ཆ་ཚང་ཅིག་ཕ་ཡུལ་ཅིག་འདི་བཤད། མིང་འབོད་མཁན་ཅིག་མི་འདུག་ད་ལོ་འདི་ཆ་ཚང་འདི་རང་བཤད། ག་བ་ནས་ཡིན་པས་ཡུ་རོབ་ག་བ་ནས་ཡིན་པས་འདི་ལབ་དུས་ཙམ་པ་ལ་བོད་པ་ཅིག་ཡིན་པའི་རྟགས་འདི་བརྒྱ་ཆ་བརྒྱ་ཐམ་པ་ཅིག་ངས་མཐོང་སོང་བསམ། ཅིག་ཕ་ཡུལ་ག་ཅིག་འདི་ང་ཚོ་ཕ་ཡུལ་ཕ་ཡུལ་ཕ་ཡུལ་ལབ་ནས་ཚིག་ཅིག་གོ་ཨེ།

གང་ཡིན་དེ་ལས་གང་ཡིན་པ་ལ་མ་བལྟས་ནས་རོ། ཚང་མ་གི་ནང་ལ་སེམས་ཤུགས་དེ་ཡོད་པ་དེ་རེད་ཤག་ད། སེམས་ཤུགས་ཡོད་པ་བྱས་བྱེད་ཀྱི་ཡིན་ལབ་པ་ཡིན་ནའི་ད་སོ་སོའི་བྱེད་སྒོ་རྣམ་གཞག་མགོ་འཁོར་དུས་ཙམ་པ་ད། ད་གང་འདྲས་བྱེད་དགོས་རེད་ད་ཧ་མ་གོ་ནས་བསྡད་ཀྱི་ཡོད་པ་འདྲ་ཅིག་དེ་འདྲས་ང་རང་གི་ཚོར་སྣང་བྱུང་སོང་ར། ད་ད་ལྟ་འདི་འདྲའི་གི་སྦྱོང་བརྡར་དང་ཚོགས་འདུ་དེ་ཡོད་དུས་ཙམ་པ་ད་ང་རང་ཚོ་མཉམ་དུ་སླེབས། བོད་པ་ཡིན་པའི་གི་དངོས་གནས་སྤོབས་པ་ཞིག་བྱས་ན་འདིའི་སྐབས་ལ་ང་ཚོས་ཀྱི་སེམས་ཤུགས་གསར་པ་སེམས་ཤུགས་གསར་པ་ཞིག་དང་ད་ལྟ་མྱོང་ཚོར་གསར་པ་ཞིག་ད་འཕེལ་རྒྱས་ལ་གླེང་རང་བྱེད་ཀྱི་ཡིན་ལབ་ད་དཔེར་ན་ཆ་བཞག་ན་དེ་འདྲའི་གི་ད་ལྟ་ཚོགས་འདུ་འདི་ཚོ་ཏིས་ཏིས་ད་བོད་པ་ང་རང་ཚོ་གཞོན་སྐྱེས་ཡིན་ནའི་ད་བོད་པ་ནང་ཁུལ་ལ་སྐད་ཆ་མང་པོ་བྱེད་པ་ར་བྱས་ན་ཕར་ཚུར་བསམ་ཚུལ་བརྗེ་ལེན་དང་ད་ལྟ་ད་འཕེལ་རྒྱས་ལ་ཡིན་ན་ད་ལྟ་དངོས་གནས

རྩལ་དེ་ཡོད་པ་དེ་ཁོང་རང་ཚོས་ཡི་རང་གིས་གསུང་གི་འདུག་ལ། ད་དེ་ལྟ་དུས་ཙམ་པ་ད་དེ་འདྲའི་རིགས་དེ་ཚོ་གི་ད་དཔེ་ཕན་ཐོགས་ཀྱི་ཡོད་རེད་བསམ་གི་འདུག་ང་ང་ཡིན་ན་ནམ་རྒྱུན་ང་ཚོ་དེ་ལ་གཞོན་སྐྱེས་དེ་བོད་པ་ཁོ་རང་ཉུང་ཉུང་རེད། ཡིན་ནའི་འདི་འདྲའི་འདི་འདྲའི་གི་ད་ལྟ་ཚོགས་འདུ་དང་དེ་འདྲའི་ལ་ང་འགྲོ་ཡ་གི་སྒང་ལ་ཐབས་ཤེས་གང་ཡོང་བྱེད་ཀྱི་ཡོད་ར། བྱེད་པ་ཙམ་དུ་མ་ཟད་ད་འདི་འདྲ་མཐོང་དུས་ཙམ་པ་སོ་སོ་ཡང་སེམས་ཤུགས་སྐྱེ་དུས་ཙམ་པ་སོ་སོ་ད་དེ་བ་ལ་ཆུང་བ་དུས་དུ་ཡིན་ནའི་ད

ཨ་ནི་དེའི་སྒང་ལ་ད་ལྟ་འདི་ལ་མང་ཆེ་གཞོན་སྐྱེས་བྱས་ར་ཨ་ནི་ང་ཚོ་ལུང་པ་ག་བ་ག་ས་ནས་སླེབས་དུས་ཙམ་པ་ལ་སྤྱིར་བཏང་གི་གྲོས་ཚོགས་ལ་དོ་སྣང་སྤྲད་མཁན་དཔེ་མང་པོ་འདུག་ཨ་ནི་གྲོས་ཚོགས་ལ་དོ་སྣང་སྤྲད་མཁན་དེ་གི་དེ་མང་ཆེ་བློ་ཕམ་མཁན་མང་པོ་ཞིག་འདུག་བཀའ་མོལ་གནང་སྟངས་ལ་ཡིན་ནའི་འདྲ་གྲོས་ཚོགས་ནང་དུ་ལ་གྲོས་ཚོགས་ཚོགས་མ་ཐུབ་པ་ཡིན་ནའི་འདྲ་དེ་ཡིན་དུས་ཙམ་པ་ལ་གཞོན་སྐྱེས་དེ་གི་དེ་ཆ་ཚང་དོ་སྣང་བྱས་ནས་བསྡད་འདུག་ད་ཨ་ལ་ནི་ངས་འདི་ག་རེ་ག་ཐུག་ཆུ་ཞུས་ན་བསམ་ལ་སོང་ནོ།

རེད་ཨ་ནི་ང་ཚོ་གལ་ཆེན་པོ་བརྩིས་ཡོད་བརྗོད་ར་ད་ང་རང་ཚོ་ཨོ་ཨོ་ད་གཞོན་སྐྱེས་ཧ་ཅི opinion ཉན་དགོས་འདུག་ལབ་ནས་ཡོད་ར་འོ་འདི་ཡིན་ངེས་ཀྱི་མཐོང་སོང་ཨ་ནི། ཡ་ང་ཚོ་ལ་གལ་ཆེན་པོ་བརྩིས་ཡོད་རོ་ཅེས། Exactly ཨོ་ཨ་ནི་ད་རང་དོན་མ་གྲུབ་ན་སྤྱི་དོན་ད་འགྲུབ་ཡག་ཡོད་མ་ར་འདི་ཡིན་འདི་ཡིན་དུས་ཙམ་པ་ལ་ནི་སོ་སོ་འདི་འཚོ་ཐུབ་ན་ཨ་ནི་སོ་སོ་འདི་འཚོ་བའི་སྒང་ལ་ཅིག། བཀའ་མོལ་ཡང་ཅིག་ནི་ཅིག། ཡག་པོ་བྱས་ནས། གསུང་ཐུབ་ཙམ་གསུང་ཐུབ་ན་ནི་ཡག་པོ་འདུག་ལབ་ནས་འདི་ཞུ་ཡིན། ཅེས་ཨ་དེ་བོད་རིགས་ད་དེ་རིང་ང་ཚོའི་བོད་ཕ་གི་ལ Youth Forum ལ་བོད་པའི་གཞོན་སྐྱེས་ཆ་ཚང་གི་དོ་སྣང་བྱེད་དེ་ཆ་དེའི་ཐོག་ལ་ང་ཚོ་སྐད་ཆ་མང་པོ་བྱུང་སོང། དེ་ད་ལྟ་ཐུབ་བསྟན་ལགས་འདི་ཅིག་ག་རེ་ཞུ་ད་ལྟ་ཁྱེད་རང་ཚོ་གི་འདི་སྒང་དེ་ཚང་མ་བཀྲ་ཤིས་པ་དང་ཅིག་ཡག་པོ་བྱུང་པ་དང་ཅིག་ལེགས་ཆ་བླང་ཡག་དེ་འདི་སྐོར་མང་པོ་གསུང་སོང་ད་ཁྱེད་རང་ཚོ་ཚང་མ་ལ་གཞོན་སྐྱེས་ཀྱི་འགོ་ཁྲིད་བྱེད་ཀྱི་ཡིན་བོད་པའི་སྤྱི་ཚོགས་འགོ་ཁྲིད་ཀྱི་ཡིན་ཟེར་མཁན་གྱི་ད་མི་རབས་གསར་བ་རྐྱང་རྐྱང་ཅིག་རེད།

དོ་སྣང་མང་ཆེ་བོ་འདུག་ལན་ར་ཏེ་བོད་པ་གི་ཅིག Politics ཆབ་སྲིད་ཡིན་ནའི་རེད་བོད་པ History ཡིན་ནའི་རེད་སྐད་ག་རེ་ཡིན་ནའི་ཨ་ནི་ཨིན་ཇི་ཁ་ཅིག་དེ་འཛམ་གླིང་གི་ཅིག་འགྲོ་སྟངས་ཡིན་ནའི་རེད་དེ་ཚོ་ལ་དེས་དོ་སྣང་མང་བྱེད་ནས་ཨ་ནི་འགྲོ་གི་འདུག་བསམ་སོང་ང་རང་གིས། ལགས་སོ། སྟོབས་ལྡན་ལགས་གསུང་ཡ་ཡོད་པས་ལགས། དཔེ་ཆ། ཅིག།

རྗེས་མ་མ་འོངས་པར་དུས་ཚོད་ཏོག་ཙམ་རིང་བ་བཏང་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ཨ་ནི་གཞོན་སྐྱེས་མང་དུ་རུ་ཕྱིན་ནས་འདི་འདྲ་མང་ཚོགས་ནང་ནི་གཞོན་སྐྱེས་ལ་ཡིན་ནའི་ཅིག་སེམས་ཤུགས་སྤར་ཡ་དང་ཅིག་སེམས་ཤུགས་ཡར་འཕར་ཡོང་ཡ་དང་དེ་འདྲའི་དོན་དག་ཅིག་མང་པོ་ཅིག་ཆགས་འགྲོ་གི་འདུག་ཁ་སེང་ཕ་གི་ལ་སྤུ་གུ་གསར་བ་སླེབས་མཁན་དེ་སྤུ་གུ་གསར་བ་སླེབས་མཁན་དེ་ཚོ་མཉམ་དུ་ང་རང་ཚོ་ང་འདི་གཉིས་ལ་ཁ་སེང་རྒྱ་གར་ལ་ཚོགས་འདུར་འགྲོ་ཚར་བ་རེད་ཡ་འདི་དུས་ཙམ་པ་ལ་ཡ་ང་ཚོ་འདིར་སླེབས་དུས་ཙམ་སྤུ་གུ་གསར་བ་མང་པོ

དོན་དག་གཅིག་གསུང་སྟངས་མ་འདྲ་བ། ད་ལོའི་མ་འདྲ་བ་མ་འདྲ་བ་དམིགས་བསལ་མི་འདུག་ག་རེ་ཡིན་ན་ང་ཚོའི་གི་ད་ལྟ action plan འདི་གི་འདི་ད་གཅིག་པ་རོ་རེ་ཤོ་རང་འདི་སྒང་ལ་ད་ལོའི་མ་འདྲ་བ་ད་ཕྱི་རྒྱལ་ཁག་ནས་སྤུ་གུ་མང་བ་སླེབས་སོང། རེད། འདི་མ་གཞི་དམིགས་བསལ་ཆ་ཚང་གཅིག་པ་ཧྲ་ཏག་ཏག་དཔེ་ཡག་པོ་ཚགས་ཚུད་པོ་དཔེ་ཡག་པོ་བྱུང་སོང་བསམ་གི་འདུག་ང་རང།

ལའོ། ད་འདི་ཐབས་ལམ་འདི་ད་ཡོད་རེད་ཡིན་ནའི་ད་ང་ཚོའི་རྒྱལ་ཁབ་ད། གཉིས་མེད་ཁོ་ར་ནས་ཧ་གོ་རྒྱུ་ཡོད་རེད་ཡིན་ང་ཚོ་ད་ལྟ་ནད་ཡམས་ཀྱི་དུས་ཚོད་ཁ་ད་ང་ཚོ་འདི་འདྲ་བྱས་ནས་ད་འགྲོ་དགོས་པའི་ཆ་ཆགས་ཡོད་ར། ཡིན་ནའི་ད་ང་རང་ཚོ་གི་དྲ་རྒྱའི་ཐོག་ནས་གྲོས་བསྡུར་བྱེད་བ་དང་ད་ལྟ་ཕ་གི་མི་རེ་ངོ་རེ་གདོང་ཐུག་ནས་གྲོས་བསྡུར་བྱེད་བ་བྱེད་ར། འདི་ད་དངོས་གནས་རང་ཁྱད་པར་ཆེན་པོ་ཞིག་མཐོང། ཚོར་སྣང་ཡིན་ནའི་ཁག་ཁག་ཞིག་བྱས་ད་རེད་ད་ཕ་གི་ལ་ད་ད་གྲོས་བསྡུར་བྱེད་ས་ནས་ཚུགས་ཨ་ནི་ང་རང་ཚོའི་གི་ང་ཚོ་ད་ད།

ཅིག Physically ལུས་རང་དངོས་སུ་ཅིག་ཚོགས་འདུ་བྱེད་དགོས་དང་ཐད་གཏོང་གི་བརྒྱུད་ནས་ཚོགས་འདུ་བྱེད་དགོས་དེའི་བར་ལ་ནི་ས་དང་གནམ་ཁྱད་པར་འདུག་ལབ་ནས་ཞུ་ཡིན། ལགས་སོ་ལགས་སོ་ཐུབ་བསྟན་ལགས་ཁྱེད་རང་འབྲེལ་བ་བྱེད་ཕྱོགས་ཐོག་ལ་ག་རེ་དགོངས་ཚུལ་ཡོད་ན། ལགས། འབྲེལ་བ་གནང་སྟངས་བྱོས་རོགས་ཨ། ཡུ་རོབ་ནང་ལ་ཕན་ཚུན་འབྲེལ་བ་གནང་ཡག་བྱོས་རོགས་ཨ། ཨ། དེ་ད་གུས་པ་ད་བེད། བརྙན་གླིང་ང་འདྲ་འབྲེལ་བ་ཡོད་ད། དཔེ་བཞག་ན SFT འདྲ་པོ་ལ SFT རོ Holland མཉམ་དུ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ Karl Schwarzenberg མཆོག་སྐུ་ཚེའི་འཕེན་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་མི་མང་སྤྱི་འཐུས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཐུགས་གསོའི་འཚམས་འདྲི་ཞིག་ཕུལ་བཞག། ཡང་གནས་ཚུལ་གཞན་ཞིག་ནང། ལྷོ་ཀོ་རི་ཡའི་མི་མང་དང་དགེ་འདུན་པ་རྣམས་ནས་བོད་དོན་ལ་རྒྱབ་སྐྱོར་གནང་བཞིན་པ་ཐུགས་རྗེ་ལེགས་འབུལ་ཞུ་རྒྱུ་དང། དེ་བཞིན་ས་གནས་སུ་བོད་མི་དང་ཀོ་རི་ཡའི་མི་མང་གི་དབར་འབྲེལ་ལམ་བཟང་དུ་གཏོང་ཐབས་སུ། ཉི་འོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་ལྷོ་ཀོ་རི་ཡའི་ནང་ལ་གཞུང་འབྲེལ་ཕྱོགས་ཕེབས་གནང་བཞག། ཡང་གནས་ཚུལ་གཞན་ཞིག་ནང། བདུན་ཕྲག་འདིའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར་སན་ཕེ་རན་སིས་ཀོ་ནང་ལ་ཕེབས་ནས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཌེན་མཆོག་དང་མཇལ་འཕྲད་གནང་རྗེས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་བསྐྱར་གསོ་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་རྒྱུན་གནས་བཟང་པོ་ཞིག་ཡོང་བའི་རེ་བ་བྱེད་ཀྱི་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།